ས་ཆ་མེད་མཁན་ཚོའི་རེད། ས་ཆ་མེད་མཁན་ཚོ་ལ་ས་ཆ་ས་གཞི་ས་སྐྱེ་པོ་ཤིང་ཡག་པོ། དེ་གང་ལ་བས་ཆུ་བཟའ་བཅའ་བཏུང་བ་རེ་པོ་དང་ཚལ་རེ་པོ་དང་ཤིང་ཏོག་རེ་པོ་ཐོན་སྐྱེད་འཛོམས་པོ་ས་ཆ་དེ་འདྲ་ལ་བས་སྤོས་ནས་སྤྲད་པ་འདྲ། གང་གིས་གང་ལ་གང་འདོད་པ་དེ་དངོས་པོ་ལ་གྱུར་ནས་བས་སེམས་ཀྱི་ནང་ལ་བས་ཁུ་ཁུ་ཡུ་བྱད་ཀྱིས་ཚིམ་ནས་འགུལ་ཡག་ཅི་ཡང་མེད་པ།

སྔོན་མ་ང་ཚོ་ཁྱིམ་བདག་ཅིག་སྐྱེ་འོང་དུས། གསེར་གྱི་སྙེ་མ་བྱུང་བ་རེད། ཁོ་རང་དགུ་ཕྲག་ཞིང་ཁ་ཞིང་ཆུང་ཅིག་ཡོད་རེད། ཞིང་ཆུང་དེ་དག་ལ་སྟོན་ཐོག་བཏབ་བཞག་དུས་སྟོན་ཐོག་ཡར་སྙེ་མ་ཤར་བ་དང་སྙེ་མ་གང་ག་གསེར་རེད། གསེར་བུ་བུ་དང་ནི་གསེར་རེད་མ་གཏོགས་ཟ་ཡ་ཡོད་མ་རེད། གསེར་ཡར་བར་ང་འདི་ལོག་རྒྱུ་རེད། སྙེ་མ་གསེར་ལ་ཆགས་ཡོང་དུས། ཡུལ་གྱི་རྒྱལ་པོ་གི་རྒྱལ་པོ་གསལ་རྒྱལ་རེད་དེ་དུས། རྒྱལ་པོ་གསལ་རྒྱལ་གྱིས་ཞིང་ཁ་དེ་འཕྲོག་པ་རེད། ཁོ་རེ་གསེར་གྱི་ཞིང་སྙེ་མ་བཅས་ཞིང་ཁ་དེ་ཡར་འཕྲོག། རྒྱལ་པོ་གི་ཞིང་ཁ་གཅིག་མར་གསོལ་རས་གནང་བ་རེད། ཡང་མིན་ཟེར་ནི་རྒྱུ་མ་རེད་རྒྱལ་པོའི་བཀའ་རེད་མིན་ཡང་ཁོ་རང་ཞིང་ཁ་གཅིག་པོ་དེ་བཏབ། ཡང་ཁོའི་ཞིང་ཁ་དེ་ན་སྙེ་མ་གསེར་རེད་རྒྱལ་པོ་གི་ཞིང་ཁ་དེ་ཡང་སྙེ་མ་ནས་རེད།

དེ་འདྲ་པ་ཚུགས་མཁན་ཡིན་ཕྱིན་མི་གཅིག་ཕུལ་དགོས་རེད། དེ་ཡང་མཆོད་པ་མང་པོ་ཕུལ་རྒྱུ་མ་བྱུང་ན་ཆངས་བུ་གཉིས་ཨུ་ཚུགས་བ་ཁ་ལག་དེ་ནི་འདྲེ་གི་ཟུག་ནས་འདྲ་གི་འདྲེ་དེ་ལ་བ་འབུལ་ཡོང་གི་རེད་པ་མ་གཏོགས། བཟོ་དེ་ཅང་ཨོཾ་ཨ་ཨོཾ་ཨ་ཨོཾ་ཧ་རི་ཏེ་སྭཱ་ཧཱ་ཧ་རི་ཏེ་མ་ཧཱ་བཛྲ་ཡཀྵི་ཎི་ཧ་ར་ཧ་ར་སརྦ་པཱ་པཾ་ཀྵིཾ་སྔགས་དེ་འདོན་ནས་འགྲིག་པ་རེད། འཕྲོག་མ་ཟེར་མཁན་བྱུང་ཡོད་ངེས་མ། འཕྲོག་མ་ཨ་མ་གཅིག་ལ་སྤུ་གུ་ལྔ་བརྒྱ་ཡོད་རེད། འཕྲོག་མ་ཨ་མ་དེ་གི་ཉི་མ་རེ་ལ་མི་རེ་རེ་རེ་ཟ་གི་རེད། དེ་ཟ་གི་བསྡད་པ་ཡིན་ཙང་གྲོང་པ་ཚོ་གྲོང་པའི་མི་ཚོ་གི་ཉི་མ་རེ་ལ་མི་རེ་རེ་སྤྲད་ཁྲལ་རེད་ཁོ་ལ་ཁོ་ལ་ཤ་ཁྲལ་སྤྲད་དགོས་རེད། མི་རེ་རེ་སྤྲད་དགོས་རེད་ནི་སངས་རྒྱས་ཞལ་བཞུགས་དུས་སངས་རྒྱས་ཀྱིས་ད་བཏུལ་བའི་དུས་ལ་འགྲོ་པ་མ་བབས་ན་ག་བུར་ལྡང་ད་ཉི་མ་གཅིག་ཁོ་བཏུལ་བའི་དུས་ལ་འགྲོ་པ་བབས་ཡོང་དུས་ཁོ་དེ་ཉི་མ་དེ་ཁྲལ་སྤྲད་ས་མི་ཚང་དེ་ལ་ཕ་མ་གཉིས་སྤུ་གུ་གཅིག་གསུམ་མ་གཏོགས་མེད་དེ་ལ་ཤ་ཁྲལ་ཕོག་ཨ་ཕ་མ་སྤུ་གུ་གཉིས་པོ་དེ་གྲོས་བྱས་ད་ག་རེ་སྤྲད་ཁྱོད་སྤྲད་ང་སྤྲད་ཁོ་སྤྲད་སྤུ་གུ། ཨའོ་ད་ག་རེ་བྱས་ན་ཉན། སྤུ་གུ་སྤྲད་བཞག་ན་དགའ་གི་རེད་ད་ང་རང་གཉིས་ཏོག་ཙམ་མ་ཤི་ན་ཡང་གཅིག་སྤུ་གུ་སྐྱེ་མདོག་ཁ་པོ་རེད། ཨ་ནི་ཁོ་སྤྲད་བཞག་ན་ད་གྲོང་པ་མང་པོ་ཡིན་ཙང་ལོ་ཁ་ཤས་ཕྱིར་འཁོར་གི་མ་རེད་དེའི་རིང་ལ་ང་གཉིས་སྤུ་གུ་འདྲ་གཅིག་སྐྱེས་ན་སུ་ཞིག་རག་མི་ཡོང་བས། ད་ང་གཉིས་གཅིག་སྤྲད་བཞག་ན་སྤུ་གུ་སྐྱེ་ཡག་ཡོད་མ་རེད་སྤུ་གུ་སྤྲད་དགོས། སྤུ་གུ་སྤྲད་ཙང་ཆུང་དྲགས་ཤག་ང་འདི་ཟ་རིན་ཆོག་མི་འདུག་ཆེན་པོ་འཁུར་ཤོག། ཁོས་མི་ལོ་བསྡད་པ་རེད།

ལྷུང་བཟེད་ཡོང་བ་ལྷུང་བཟེད་འོག་ལ་སྦས་བཞག་པ་རེད། སངས་རྒྱས་ཀྱི་བྱིན་གྱིས་བརླབས་ནས་སྦས་ཁོས་མ་མཐོང། ད་ཁོས་སྤུ་གུ་བརླགས་ནས་ཨ་ལིའི་ཤ་ཁྲལ་ལེན་རྒྱུ་ཕར་ཚད་རེད། སྤུ་གུ་བཙལ་ག་འགྲོ་ནས། བས་རིའི་རྒྱལ་པོ་རི་རབ་ལ་འགྲོ་སྤར་བྲད་རྒྱབ་བྲག་ལ་སྤར་བྲད་རྒྱབ་ས་ལ་སྤར་བྲད་རྒྱབ་ཉི་ཟླའི་ཉི་མ་ཟླ་བ་ཁང་བཟང་ལ་ཡར་འགྲོ། ཕྱི་ཡི་ལྕགས་རི་ཁོར་ཡུག་ལ་འགྲོ་ནས་དེ་གཉིས་ཀ་འཕྲོག་མ་ཨ་མ་དེ་གི་བས། ཁོ་མཐུ་རྩལ་ཆེན་པོ་ཡོད་རེད། རྩ་ནས་སྤུ་གུ་མ་རྙེད་པ། ཡང་སངས་རྒྱས་སྐུ་མདུན་བཅར་ངས་སྤུ་གུ་གཅིག་བརླགས་ཤག་དེ་བས་ག་པར་ཡོད་ན་ང་ལུང་བསྟན་རོགས་ཞུ་ག་ཡོང་གི་བྱུང་བ་རེད།

ལྔ་བརྒྱ་ཡོད་དེ་ད་བེད་གཅིག་ཚང་མ་སོ་གཅིག་གོ་དེ་ཡག་པོ་ཞེ་པོ་གཅིག་ངས་སྤུ་གུ་དེ་གཞན་དང་མི་འདྲ་དེ་ཡིན་གཅིག་མིན་གཅིག་བེད་གནང་རོགས་གནང་གལ་ཆེ་གི་མ་རེད་ཁྱེད་རང་མི་གཅིག་ལ་སྤུ་གུ་གཅིག་ལས་མེད་པ་དེ་སྤྲད་ནས་དེས་ཆུང་དྲག་ཟ་མི་ལུ་བྱེད་པ་མིན་པས་གཅིག་ལས་མེད་ནས་ཁྱོད་རང་ལ་སྤྲད་དགོས་ཐུག་སོང་ད་ཁྱོད་ལ་སྤུ་གུ་དགོས་པ་ཡོད་ན་ཁྱོད་མི་ཤ་མི་ཟ་གཅིག་ཁས་ལེན་ཤོག་ནས་ངས་ཁྱོད་ལ་སྤུ་གུ་སྤྲད་དགོ་གསུངས་པ་རེད།

ཨོཾ་ཨཱཿ་ཧཱུྃ་ཟེར་སྔགས་འདི་ལབ་གསུང་ཨོཾ་ཧ་རི་ཏེ་སྭཱ་ཧཱ་ཟེར་བྱ་བ་ཨ་མ་ལ་རེད། ཧ་རི་ཏེ་མ་ཧཱ་བཛྲ་ཡཀྵི་ཎི་ཧ་ར་ཧ་ར་སརྦ་པཱ་པཾ་ཀྵིཾ་སྭཱ་ཧཱ་ཟེར། པུ་གུ་ལྔ་བརྒྱ་ལ་རེད། སྔགས་འདི་གི་བདེན་སྟོབས་ཀྱི་རྐྱེན་གྱིས། ཁོ་ཚོ། དེ་ནས་བཟུང་པ། ཆང་བུ་དེ་ལ་ཟ་དུས། ཟ་མ་ཐུབ་པར་བྱེད། གང་ག་བའི་རི་འདྲ་བ་ཅིག་ལ་གྱུར་ནས་སྟོབས་ཆད། རི་འདི་ལ་བབ། ཚང་བར་བ་ཆད། རི་དེ་ཆོག་ཅིག་ཟ་ནས་ཟ་མ་ཐུབ་པ་བྱེད་ཡོང་བ་རེད། ཨ་ནི་པུ་གུ། འཕྲོག་མ་བཅས་པ། འཕྲོག་མ་འཕྲོག་མ་ཟེར་འཕྲོག་ལུགས་དེ་སྔོན་མ་ཁོས་མིའི་སྲོག་འཕྲོག་གི་ཡོད་རེད། ད་ནི་མི་དགེ་བའི་བསམ་པ་འཕྲོག་ནས་བའི་དགེ་བ་ལ་བསྐུལ་མཁན་ཁོ་སངས་རྒྱས་ཀྱི་བཀའ་ལ་ཉན་གསུང་ལ་ཉན་བྱས་ནས་བཀའ་བསྒོ་དམ་བཞག་བྱེད་ཡག་གི་མེད། ཆོས་སྐྱོང་བའི་སྲུང་མ་གི་གཟུགས་ལྟ་བུ་ཆགས་པ་རེད། ད་ང་ཡི་ཉན་ཐོས་ཚོ་ལ་ཆང་བུ་སྤྲོད་ཨ་གསུང་ཨ་ནི་ཉན་ཐོས་ཚོས་ཆང་བུ་སྤྲད་གི་ཡོད་རེད་ཨ་བར་དུ་ཅིག་ལ་གྲྭ་པ་ཚོ་གིས་ཆང་བུ་སྤྲད་རོགས་མ་བྱས་གཡུགས་བཞག་ཡང་ཁོ་གཏུག་ག་འགྲོ་རེད་སངས་རྒྱས་སྐུ་མདུན་ལ། ད་ང་ལ་ལྟོ་ཆས་སྤྲད་གི་མི་འདུག་ཁོང་ཚོས་མ་སྤྲད་ན་ངས་མི་ཤ་ཟ་གི་ཡིན་ཟེར། ཨ་སངས་རྒྱས་ཀྱིས་སྤྲོད་ཤོག་གསུངས། ཉན་ཐོས་ཚོ་ལ་ཁྱོད་རང་ཚོ་འཕྲོག་མ་ལ་ཆང་བུ་མ་སྤྲད་ན་ང་སྟོན་པ་ཡིན་པ་མ་སྨྲ་ཅིག་ཁྱོད་ང་ཡི་ཉན་ཐོས་ཡིན་པ་ང་མི་སྨྲ་འོ་གསུངས་བ་རེད། དགེ་སློང་ཚོ་གིས་ཆང་བུ་དེ་མ་སྤྲད་ན་ངས་ངའི་ཉན་ཐོས་ཡིན་ཟེར་གི་མེད་གསུངས་བ་རེད་སངས་རྒྱས་ཁྱོད་ཚོ་ང་སྟོན་པ་ཡིན་མ་ལབ་གསུངས་བ་རེད་བྱས་ཙང་དེ་བཀའ་ལྗིད་པོ་གནང་ཡོད་བ་རེད། ང་རང་ཚོ་སངས་རྒྱས་ལ་ཅོ་སངས་རྒྱས་ང་རང་ཚོའི་སྟོན་པ་རེད་ད་ཟེར་དགོས་ཡོད་ན་ཀྱང་ཆང་བུ་དེ་གཉིས་སྤྲད་དགོས་བ་རེད། ཨ་ནི་སངས་རྒྱས་ཀྱིས་ངའི་ཉན་ཐོས་ཚོ་ད་བུ་སྐྱོན་གི་རེད། ཨོ་དེ་གསུངས་བྱས་ཡོད་རེད། བྱས་ཙང་སྤྱོད་པ་ཀ་དག་ཅིག་བྱ་བ་བཞི་ཟེར་ཡ་དེ་འཕྲོག་མ་ལ་ཆང་བུ་སྤྲད་ཡ་དེ་གཅིག་རེད། ཛམ་བྷ་ལ་ལ་ཆུ་སྦྱིན་སྤྲད་ཡ་གཉིས་རེད། འཇུར་གེགས་མ་ལ་ཆུ་ཐིགས་སྤྲད་ཡ་དེ་གསུམ་རེད། ད་གཅིག་དེ་ངས་ལམ་སང་དེ་རིང་དྲན་གི་མི་འདུག་ང་བརྗེད་ངས་ཚ་པོ་རེད་བརྗེད་ཚར་བཞག།

དེང་སང་ཡང་མཆོད་རྫས་ཤོག་གུ་ཆུང་ཆུང་ཅིག་ལ་གོ་ལ་ཕུལ་བྱས་ཟེར་གྱི་ཡོད། ཨ་འདི་བ་ཚོ་ཡོང་དུས་ཆང་བུ་བཟོ་ཡ་མི་འདུག། བརྗོད་བྱ་གོ་ར་མི་འདུག། ཨ་ནི་དེ་འདྲ་རེད་ཡིན་ནའི་མཆོད་པ་ཕུལ་དགོས་རེད་ཟས་མཆོད་རེ་ཕུལ་དགོས་རེད་མ་གཞི་རང་བཟའ་ཡག་དེ་ཡང་ཕུལ་ཆོག་གི་རེད་དེ་ལས་ལྷ་ཆོས་མ་རྒྱས་པ་ལས་དེ་འདྲ་ཡག་ཅི་ཟག་ཅིག་ཕུལ་དགོས་རེད། མཆོད་པ་ཡ་ཆུང་བྱེད་ཀྱི་ཡོད་མ་རེད། སྔོན་མ་བཀའ་བརྒྱུད་པའི་བླ་མ་ཁ་ཤས་ཀྱིས་དེ་འདྲ་གནང་གི་ཡོད་རེད་ཞོགས་ཀས་སྤགས་དེ་ཞལ་ཟས་སྦྲུས་ཨ་ནི་ཡར་ཁྱེར་ནས་སྤགས་མང་པོ་མེད་ན་རིལ་བུ་གཅིག་སྒྲིལ་ལྷ་མདོའི་དེ་སྤགས་འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ་བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ་སོགས་བྱས་ནས་རྒྱལ་སྲིད་སྣ་བདུན་ལ་རིལ་བུ་རེ་རེ་རེ་རེ་བཞག་ནས་ཕུལ་གི་ཡོད་རེད་དེ་ལྟར་རིལ་བུ་དེ་ཚོ་དེ་དང་དེ་ཡིན་བསམ་ནས་ཕུལ་བཞག་ནས་འགྲིག་གི་རེད་བ་ང་ཚོ་མཎྜལ་འབྲུ་ལས་ཡག

ཨེ་ནི། རྩྭ་ཡ། རྩྭ་སྐམ་པོ་ཏོག་ནི་རྩྭ་ནང་འཛུལ་སྡོད་དགོས་རེ། བྱིའུ་ནང་བཞིན། ཨེ་ནི། ཕྱི་ལོག་འགྲོ་རན་སོང་གོས་ལོག་དེ་གོན། འགྲོ་གི་རེ། ཁྱོ་ག་དེ་ཕྱི་ལོག་ལ་འགྲོ་སྐྱེ་དམན་དེ་འཛུལ་སྡོད་དགོས་རེ། སྐྱེ་དམན་ཕྱི་ལོག་འགྲོ་དུས་གོས་ལོག་གོན་འགྲོ་གི་རེ་ཁྱོ་ག་དེ་མ་རྩྭ་གསེང་འཛུལ་སྡོད་དགོས་རེ། ཨེ་ནི། དེ་རེས་ཨེ་ནི། སངས་རྒྱས་ལ་མི་ཚུལ་གྱི་བས་བསྙེན་བཀུར་ཞེ་དྲག་ཞུ་གི་ཡོ་རེ་ཨེ་ནི། དེ་བས། ཁོ་རང་གཉིས་གོ་ནི་གོ་ཐུང་བས་ཐུང་ཕུལ་ཡ་མེད། ཨེ་ནི། ཉི་མ་གཅིག་ལ། གོས་ལོག་དེ་ཕུལ། སངས་རྒྱས་ཐག་ཉེ་ས་གཅིག་ལ་འགྲོ་རྩྭ་གསེང་དུ་འཛུལ། ཨ་ནི་ང། གོས་ལོག་འདི་སངས་རྒྱས་ལ་ཕུལ་གི་ཡིན་སྐུ་མཁྱེན་ཐུགས་རྗེ་ཆེ་དེ་གཅིག་གི་ལན་གཅིག་ཡར་ཕུལ་རོགས་ཨ་ཅེས་དེ་བར་འགྲོ་མཁན་གཅིག་ལ། དགེ་སློང་མ་གཅིག་ཡིན་པ་ཡོད་ད་དེ་ཐུག་ས་དེ་ཁྱོས་འདི་ཕུལ་ནས་གར་ཅི་བྱ། ད་ང་ལ་འདི་ལས་ཡོད་མ་རེད། ད་འདི་ཕུལ་གི་ཡིན་སངས་རྒྱས་ལ། ཁྱོས་ཡར་ཕུལ་རོགས་ཅེས་ཡ་ཡ་ཁྱོས་བསོད་ནམས་བསགས་ནས་ངས་ཕུལ་གོ། ཨ་ནི་ཁོ་ཡིས་འཁྱེར་ཡར་སངས་རྒྱས་ལ་ཕུལ། སངས་རྒྱས་ལ་ཕུལ་ནས་ལམ་སང་སངས་རྒྱས་བསྔོ་ཤིས་གསུངས། དེ་ནས་ཁོ་རང་གཉིས་གོས་ལོག་ཡག་པོ་གོན་རྒྱུ་རག་པ་རེད་ཁོ་གཉིས། དེ་ནས་བཟུང་བ་གོས་ལོག་དཔེ་ཡག་ཐག་ཆོད་གོན་རྒྱུ་བྱུང་བ་རེད་སྐྱེ་བ། སྐྱེ་བ་ཕྱི་མ་ཕན་ཆད་ལ་གཅིག། སྐྱེ་བ་ཕྱི་མ་ནི་གཅིག་འོང་དུས་གོས་ལོག་དཀར་པོ་རི་རུ་གངས་ཕྲུ་གུ་ཨ་མའི་ཁོག་པ་ནས་ཡོང་དུས་གོས་ལོག་ཡོད་ཡོད་པ་གཅིག་ཡོང་བ་རེད།

and then husband had to wear that uh, cloth, and wife have to stay in that nest like you know the house which is made of grass. And when husband returned to the home, and then if uh, uh the hus- if you know wife wanted to go out, then wife had to uh, wear that in a cloth, and then husband has to stay